ད་དང་པོ་དེ་ལ་ཨ་ལས་དང་པོའོ་ངོ་བོ་ཉིད་སྐུ་དེ་ལ་མཚན་ཉིད་ལྔ་ལྡན་ཡོན་ཏན་ལྔ་ལྡན་གཟི་བདུད་རྣམ་ཤེས་སེམས་དཔའ་གཉིས་ཀ་ནས་བཟུང་ཡིད་དུ་རུང་བ་ལྟར་བྱས་ནའང་ད་དང་པོ་མཚན་ཉིད་ལྔ་ལྡན་དེ་ལ་ཨ་ནི་འདུས་མ་བྱས་ཤིང་གཅིག་བྱེད་རྣམ་དབྱེར་མེད་གཉིས་པ་བྱེད་ར་བ་ཨ་ནི་མཐའ་གཉིས་དག་ནི་རྣམ་པར་སྤངས་ཟེར་ན་གསུམ་པ་བྱེད། དེ་ནས་ཉོན་མོངས་ཤེས་བྱ་སྙོམས་འཇུག་གི་སྒྲིབ་གསུམ་ལས་ནི་ངེས་གྲོལ་ཏེ་ཟེར་ལ་ན་བཞི་པ་བྱེད་ར་བ་ཉོན་མོངས་པའི་སྒྲིབ་པ་ཤེས་བྱའི་སྒྲིབ་པ་སྙོམས་འཇུག་གི་སྒྲིབ་པ་གསུམ་ལས་ངེས་པར་གྲོལ་བ་དེ་བྱེད། དེ་ནས་དྲི་མེད་རྣམ་པར་རྟོག་མེད་དང་རྣལ་འབྱོར་རྣམས་ཀྱི་ཡུལ་ཡིན་ཕྱིར་ཆོས་དབྱིངས་ངོ་བོ་ཉིད་ཀྱིས་ནི་དག་པའི་ཕྱིར་ན་འོད་གསལ་བའོ། བྱས་ནས། དང། ཆེ་ཆུང། ལྔ་པ་དེ་ལ་ཁོ་རང་སྒྲུབ་བྱེད་དང་བཅས་པ་བྱས་ནས་ད་སྒྲུབ་བྱེད་གསུམ་ཡོང་གི་འདུག་བ། དྲ་བ། སྒྲུབ་བྱེད་གསུམ་ག་རེ་ཡོང་གི་འདུག་ད་ཨ་ལེ་གོང་མ་དེའི་འགྲེལ་པ་ནང་བཞིན་བཏང་ཡང་འགྲིག་འདུག་བ། ཞེས་པ་དེ་ད་དང་པོ་དེ་ལ་འདུས་མ་བྱས་ཟེར་ལབ་དུས་གང་ལ། ངོ་བོ་ཉིད་སྐུ་དེ་སྐྱེ་འཇིག་གནས་གསུམ་གྱི་མཚན་ཉིད་དང་བྲལ་བ་ཡིན་ཙང་འདུས་མ་བྱས་རེད་ཟེར་ལ་ཨེ་དེ་རེད་བ། སྐྱེ་འཇིག་གནས་གསུམ་དང་བྲལ་བ་དང་པོ་བྱེད།

གཟུང་འཛིན་དབྱེར་མེད་པ་སྟེ། དབྱེ་ནས། གློ་བུར་གྱི་དྲི་མ་མ་ལུས་པ་དག་པ་ད་མ་ལུས་པའི་ནང་ལོགས་ལ་ཡི་གེ་གཙོ་བོ་ག་རེ་འདུག་ཟེར་ན་ཉོན་མོངས་པ་དང་ཤེས་བྱའི་སྒྲིབ་པ་དང་སྙོམས་འཇུག་གི་སྒྲིབ་པ་ཟེར་ནས་སྒྲིབ་པ་གསུམ་ལས་རྣམ་པར་གྲོལ་བ་ཟེར་ར་དེ་གཅིག་བྱེད་དེ་ནས། ད་དེ་ནས་ཐ་མ་དེ་ལ་ག་འདུག་ཟེར་ན་རང་བཞིན་རྣམ་དག་ཡིན་པ་ཟེར་དུས་རང་བཞིན་གྱིས་དྲི་མས་བསླད་པར་མ་གྱུར་པ་བྱས་ནས་རང་བཞིན་བདེན་པས་སྟོང་བ་ཡིན་པའི་ཆ་ནས། ཨ་ནི། རྟོག་པའི་ཡུལ་མ་ཡིན་པ་ཟེར་ན་འགོར་བ་ད་སྤྱི་ཡོངས་ནས་རྟོག་པའི་ཡུལ་ཟེར་ནས་མ་ཟེར་ན་རྣམ་རྟོག་གིས་ཇི་ལྟ་བ་བཞིན་དུ་རྟོགས་མི་ནུས་པའི་ཆ་ནས་རྣམ་རྟོག་གི་ཡུལ་མ་ཡིན་པ་བྱེད་ར་བ། ཨ་ནི་སངས་རྒྱས་རྣམས་ཀྱི་ཡུལ་ཡིན་པའི་ཕྱིར་ཟེར་བ་དུས་བར་མ་གསུམ་པོ་དེ་ད་རང་བཞིན་རྣམ་དག་གི་སྒྲུབ་བྱེད་དོ་ཞེས་ལེགས་པའི་འགྲོ་བའོ། དོ་ཞེས་ནི་ཕྱི་མ་གསུམ་ནི་འོད་གསལ་བའི་རྒྱུ་མཚན་དུ་སྦྱར་རོ། ཨང། ངོ་བོ་ཉིད་ཉིད་སྐུ་དེ་རང་བཞིན་གྱིས་དྲི་མས་རྣམ་པར་མ་དག་པ་བྱས་ནས་རང་བཞིན་འོད་གསལ་བ་རེད་ཟེར་ལབ་དུས། འདི་ཡི་རྒྱུ་མཚན་ལ་ཐ་མ་གསུམ་དེ་འགོད་ཀྱི་རེད་ཟེར་ལབ་ན་དེ་ག་རེད་སོང་ང་ཚོ། མཚན་ཉིད་ལྔ་ལྡན་ཟེར་ཡ་དེ་རེད་བ་མཚན་ཉིད་ལྔ་ལྡན། ད་དེ་ནས་དེ་ཡི་རྗེས་སུ་ཡོན་ཏན་ལྔ་ལྡན་བྱས་དེ་ལ། གཞལ་མེད་གྲངས་མེད་བསམ་མེད་པ་མཉམ་མེད་དག་པའི་མཐར་ཐུག་པའི་ད་ཡོན་ཏན་ལྔ་ལྡན་དེ་རེད་བ།

མཉམ་པ་མེད་པ་ཟེར་ལབ་ན། ད་མཚུངས་པ་མེད་པ་ཟེར་དེ། མཚུངས་པ་མེད་པ་ཟེར་དུས། འཇིག་རྟེན་འདི་ཡི་ཐོག་ལ་ངོ་བོ་ཉིད་སྐུ་མཚུངས་པ་ཇི་མ་ཇི་བཞིན་མཉམ་པ་དེ་དང་འདྲ་བའི་དཔེ་གཅིག་རྙེད་ཡོད་མ་རེད། སྤྱིར་བཏང་ནས་སངས་རྒྱས་དེ་ཁེ་རེ་ཞག་རེ་བ་དཔེ་མེད་པ་ཟེར་གི་འདུག་ཇི་ལྟ་བ་བཞིན་དུ་མཚོན་ནུས་པའི་དཔེ་གཅིག་ཡོད་མ་རེད་ད་དཔེ་ཕྱོགས་རེ་བ་ཙམ་ཡོད་ཆོག་ར་བ། ཨེ་ནས། དག་པའི་མཐར་ཐུག་པ་ཟེར་ལ་ན་དག་པ་ཟེར་ལ་དུས་གང་ན་གོ། དག་པ་ལ་གནས་སྐབས་ཀྱི་དག་པ་དང་མཐར་ཐུག་གི་དག་པ་གཉིས་ཡོད་པའི་ནང་ནས་དག་པ་རྣམས་ཀྱི་ནང་ནས་མཐར་ཐུག་པ་ཟ་དག་པ་ཟེར་ལ་ན་དྲི་མས་དག་པ་དེ་ལ་བྱེད་ཀྱི་ཡོད་ར་བ་འོ་དེ། དག་པའི་མཐར་ཐུག་པའི་ཡོན་ཏན་རྣམས་དང་ཡང་དག་པར་ལྡན་ཟེར་ལབ་པའི་ཀྱི་ཡོན་ཏན་ལྔ་པོ་དེ་དང། ཨ་ནི་ཡང་དག་པར་ངོ་བོ་ཉིད་ཀྱི་སྐུ་དེ་དེ་ངོ་བོ་ཉིད་སྐུ་དེ་ལ་ད་ཡང་དག་པར་ཟེར་ན་དུས་ཕྱིན་ཅི་མ་ལོག་པ་ར་བ་ཇི་ལྟ་བ་བཞིན་དུ་ལྡན་པ་རེད། ཨེ་ནས་ད་ཡི་གེ་ག་རེ་རེད་ཟེར་ན་གཞལ་མེད་པའི་རྒྱུ་མཚན་ལ་རྒྱ་ཆེ་བའི་ཕྱིར་ཟེར་གོ་གི་འདུག་ག་ར་བ་ད་གྲངས་མེད་པ་ཟེར་དུས་གྲངས་ཀྱིས་བགྲང་དུ་མི་ནུས་པ་ཡོན་ཏན་དེ་ཚོ་ཨེ་རྟོག་གེའི་ཡུལ་མིན་པ་ཟེར་ན་མུ་བཞི་ཡོད་མེད་གཉིས་ཀ་གཉིས་མེད་གི་མུ་བཞི་དུ་བལྟ་བའི་གང་ཟག་དེ་དག་གིས་ཇི་ལྟ་བ་བཞིན་དུ་རྟོགས་མི་ནུས་པ། དེ་ནས་འབའ་ཞིག་བག་ཆགས་བཅས་སྤངས་ཕྱིར། ར་བ། ད། འབའ་ཞིག་ཟེར་ལབ་དུས་བཏང་ན་རྟེན་གྱི་གང་ཟག་དེ། རྟེན་གྱི་གང་ཟག་སུ་རེད་སངས་རྒྱས་འཕགས་པ་འབའ་ཞིག་སྟེ་དེ་ཁོ་ནའི་རྒྱུད་ལ་ཡོད། ཡོད་ཡ་གའི་རྒྱུ་མཚན་ལ། ར་བ། སྒྲིབ་གཉིས་བག་ཆགས་དང་བཅས་པ་སྤངས་པ་ར་བ། ལབ་དུས་དེ་ནི་སངས་རྒྱས་ཁོ་ན་མ་གཏོགས་གཞན་པ་གི་རྒྱུད་ལ་མེད་པ་དེ་དེ་ར་བ། བྱས་ཏེ། འབའ་ཞིག་ནི་སངས་རྒྱས་ཁོ་ན་ལ་ཡོད་པའོ། རྟེན་གྱི་ཆ་ནས། ད་དེ་ནས་ཡོན་ཏན་ཕྱི་མ་འདི་གཉིས་དང་ཟེར་ལགས་ན་ཡོན་ཏན་ཕྱི་མ་གཉིས་པོ་དེ་ག་རེ་རེད་སོང་ཟེར་ལགས་ན། མཉམ་པ་མེད་པ་དང་མཐར་ཐུག་པ་ཟེར་གྱི་ར་བ་ཡོན་ཏན་ཕྱི་མ་གཉིས་པོ་དང་ཟེར་མཉམ་པ་མེད་པ་ཟེར་དུས་མཚུངས་པའི་ཀྱི་དཔེ་མེད་པ་བྱེད་ཀྱི་ར་བ། ཨ་ནི་མཐར་ཐུག་པ་ཟེར་དུས་བག་ཆགས་དང་བཅས་པ་སྤངས་པ་ཡིན་ཙང་སངས་རྒྱས་ཁོ་ནའི་རྒྱུད་ལ་ཡོད་པ་མ་གཏོགས་གཞན་པའི་རྒྱུད་ལ་ཡོད་མ་རེད་ཟེར་དེ་དང། མཚན་ཉིད་གསུམ་པ་ཟེར་ལགས་ན་མཚན་ཉིད་གསུམ་པ་དེ་ག་རེ་ཆགས་སོང། མཐའ་གཉིས་དག་པའི་རྣམ་པར་དག་པ་དེ་སྤངས་པ་ཇི་སྐད་དུ་འོང་རོ། མཐའ་གཉིས་རྣམ་པར་སྤོང་བ་ཟེར་དེ། ཨ་ནི། སློབ་ལམ་དང་ལམ་མ་ཞུགས་ན་ཡོད་པར་བཀག་གོ། ད་ངོ་བོ་ཉིད་སྐུ་དེ་སྤྱིར་བཏང་ནི་སློབ་ལམ་དང་ལམ་མ་ཞུགས་ན་མེད་པ་གང་ཞིག་ལ་གཙོ་བོ་དེ་སུས་དང་མཚན་ཉིད་ཀྱི་ནང་ལོགས་ནས་མཐའ་གཉིས་རྣམ་པར་དག་པ་ཟེར་དེ་དང། དེ་ནང་བཞིན་བྱས་ནས་ད་ལྟ། ད་ཡོན་ཏན་བཤད་དུས་དང་ལ་མཉམ་པ་མེད་པ་དང་མཐར་ཐུག་པ་ཟེར་སངས་རྒྱས་ཁོ་ནའི་རྒྱུད་ལ་ཡོད་པ་དེ་བསྟན་གྱི་འདུག་ཡ་དེའི་ཚེ་ཚོ་ད་ག་རང་བྲོ་ཚ་ཡོད་བ་ཅེས་བྲོ་བ་ཡིག་ཆ་འདི་འདུག་ག་དེ་ཨོ་ཡ། ད་ང་ཚོ་དེ་ནས་མ་ཡིན་ད་ཡ། སྐུ་དེ་ནི་ཟེར་དོགས་གཅོད་ཡོང་ས་དེ་འདྲ་སྐུ་དེ་ནི་ཟེར་དུས་སྐུ་དང་པོ་ངོ་བོ་ཉིད་སྐུ་དེ་ནི་སེམས་ཀྱི་རང་བཞིན་དེ་བཞིན་ཉིད་ལམ་གོམས་སྟོབས་ཀྱིས་གནས་མ་ལུས་པར་གྱུར་པའི་ཀྱི་ཨ་ནི་བདག་ཉིད་དུ་ལན་ཅིག་མ་ཡིན་པ་ཐེག་པ་ཆེན་པོའི་བཀའ་སྩལ་བ་ན་ཟེར་བ་ར་བ་ད་བྱས་ན་དེ་ག་རེ་ཆགས་འགྲོ་གི་རེད། ངོ་བོ་ཉིད་སྐུ་དེ་སེམས་ཀྱི་རང་བཞིན་ཟེར་དུས་སེམས་ཀྱི་གནས་ལུགས། དྲི་མ་དང་བཅས་པའི་གནས་སྐབས་སུ་སེམས་ཀྱི་གནས་ལུགས་ཙམ་ཟེར་བ། ཨ་ནི་དེ་འདྲ་བའི་ལམ་གོམས་པའི་ཀྱི་སྟོབས་ཀྱིས། ཆོས་ཉིད་ཁོ་རང་གནས་མ་ལུས་པར་གྱུར་པའི་ཀྱི་བདག་ཉིད་ཡིན་ཟེར་ལགས་ན་སྔར་སེམས་ཅན་གྱི་གནས་སྐབས་སུ་ཡང་ན་ལམ་མ་ཞུགས་ལ་སོགས་པའི་གནས་སྐབས་སུ་དྲི་མ་དང་བཅས་པ་བྱས་ཏེ་ལམ་གོམས་པའི་སྟོབས་ཀྱིས་དྲི་མ་དང་བཅས་པ་ལས་དྲི་མ་མེད་པའི་གནས་སྐབས་སུ་གནས་གྱུར་སོང་ཆོས་ཀྱི་ངོ་བོ་གཞན་དུ་གྱུར་སོང་བ་འོ་དེ་དེ་ལན་གཅིག་ཙམ་མ་ཡིན་པ་བྱས་ནས་ཡང་དང་ཡང་དུ་བཀའ་སྩལ་བ་ཡིན་ཙང་དེ་ནི། དེ་ཟེར་ན་ངོ་བོ་ཉིད་སྐུ་དེ་དེ་བཞིན་ཉིད་མ་ཡིན་པའི་ཀྱི་འདུས་མ་བྱས་གཞན་ཞིག་ཏུ་འདོད་པ། དེ་དག་ནི་དབུ་མ་པ་དང་སེམས་ཙམ་པ་གང་དང་ཡང་མི་མཐུན་ལ། ཟེར་སོ། འགོག་བདེན་དེ། སྟོང་ཉིད་མ་ཡིན་པའི་འདུས་མ་བྱས་གཞན་པ་ཞིག་བྱ་བ་ཡིན་ན། ད་ནི་ད་ག་རེ་ཆགས་འགྲོ་གི་རེད་ཟེར་ལབ་ན་ད་ག་རེ་ཆགས་འགྲོ་གི་རེད་དབུ་མ་པའི་ལུགས་ལ་ཡང་དེ་ཡོང་གི་མ་རེད་ལ་སེམས་ཙམ་པའི་ལུགས་ལ་ཡང་ཡོང་གི་མ་རེད། རྒྱུ་མཚན་ག་རེ་རེད་ཟེར་ན་ཁོ་ཚོས་འགོག་བདེན་ངོས་འཛིན་བྱེད་ཡོང་རྒྱུ་གང་ན་སེམས་ཀྱི་ཆོས་ཉིད་དེ་ལམ་བསྒོམས་པའི་སྟོབས་ཀྱིས་གནས་གྱུར་མཐར་ཕྱིན་པ་ཞིག་ལ་བཤད་ཀྱི་ཡོད་པ་ཡིན་ཙང། སེམས་ཀྱི་ཆོས་ཉིད་ཡིན་པ་གཞིར་བཞག་བྱས་ནས་བཤད་ཀྱི་ཡོད་རེད་ཡིན་པ་ཡིན་ཙང་ད་དེ་གྱིས་ནི་མ་རེད་འདུས་མ་བྱས་གཞན་དག་བྱས་རེད་ལབ་ན་འགྲིག་གི་མ་རེད་ཟེར་རང་ད་དེ་ནས་ཁོ་བོ་ཅག་གིས་ང་ཚོས་དབུས་སེམས་ཀྱི་གཞུང་ལུགས་རྒྱ་མཚོ་ལྟ་བུའི་དོན་མ་ཤེས་པ་ད་ཕར་བཞག་ཚིག་ཙམ་ཚིག་ཚིག་ཐུང་ཙམ་རེ་ད་ཟེར་ཅིག་ར་བ་ཚིག་ཐུང་ཙམ་རེ་ད་ཟེར་ཅིག་ད་སྣ་གཅིག་ཡ་རང་ཆགས་ཤག་སེ་སྣ་ཕོ་བ་ཡིན་ནོ་ཡ་འདི་གནང་ལོ་ལ། རྩད་གཅོད་གཏོང་ན་ག་བ་ཧ་ཅེ་འགྲོ་ས་རེད་ཨེ། ལན་གཅིག་མ་ཡིན་པ་གསུངས་རེད་ལབ་དུས་དེ་རྩད་གཅོད་གཏོང། ག་རེ། ངོ་བོ་ཉིད་སྐུ་དེ་དེ་འདུག་ག། ངོ་བོ་ཉིད་སྐུ་དེ་ཨ་ནི་ག་རེ་ཟེར་ན་སེམས་ཀྱི་ཆོས་ཉིད་དེ་ལ། དེ་ནི། རེ་བ། ལམ་བསྒོམས་པའི་སྟོབས་ཀྱིས་གནས་གྱུར་མཐར་ཕྱིན་པ་ཡིན་པ་ཞིག་ལན་གཅིག་མ་ཡིན་པ་བྱས་པ་མང་པོ་གསུང་ཚར་བ་རེད་ད་ཟེར་གསུངས་པ་རེད་དེ་གསུངས་པ་ཙམ་དུ་མ་ཟད་ལན་གཅིག་མ་ཡིན་པ་མང་པོ་ཞིག་གསུངས་ཡོད་རེད་ད་ཟེར་ལ་རེ་བ། ད་དེ་ག་བ་ག་བ་ལ་གསུང་བྱ། རེད། ཡོད་རེད། ཨ་ཧ། མྱ་ངན་འདས་པ་དེ་བྱེད་དགོས་ཡིན་ས་རེད། ཨ། མྱ་ངན་འདས་པ་དེ་བྱེད་བྱེད་སྟངས་སེམས་ཙམ་པའི་གཞུང་ང་ཚོ་དཔེ་མང་པོ་རག་ར་བ། ཨང། ད། དབུ་མའི་གཞུང་ནང་ལོགས་ལ་རིགས་པ་དྲུག་ཅུ་པའི་འགྲེལ་བ་ཡོད་རེད། ཨ་ནི་དེའི་སྒང་ལ་འདོད་ཡོད་རེད་རིགས་པ་དྲུག་ཅུ་པའི་འགྲེལ་བ་རིགས་པ་དྲུག་ཅུ་པ་ཁོ་རང

གཞུང་དེས་ཁྱེད་ཚོ་དེ་ལས་ད་ཡབ་སྲས་བྱ་བ་བྱེད་པའི་སྲོལ་ཐོབ། དབུ་མ་དགོངས་པ་རབ་གསལ་གྱི་སེམས་བསྐྱེད་ལྔ་པ་ཤོག་བུ་གཅིག་གཉིས་མ་གཏོགས་ཡོད་མ་རེད་དེ་ནི་དག་སེལ་དཔེ་ཁྱོང་མང་པོ་ཡོད་རེད་ད། ད་སེམས་ཙམ་པའི་གཞུང་སྐོར་ནི་ཅི་འདུག་ག་ཚོད་དགོས་དགོས་རག་རག་བ། ཡོད་རེད་བ་ཡ། སེམས་ཙམ་པའི་རྣམ་དག་སྤྱོད་ཡུལ་རྣམ་གཉིས་ཏེ་གཅིག་པུ་ཁོ་ནར་བརྗོད་པ་ཡིན་ཟེར་ཡ་ཞིག་རེད་བ། འདི་ད་གལ་ཆེ་ཤོས་ཅིག་རེད་ད། རྣམ་དག་སྤྱོད་ཡུལ་རྣམ་གཉིས་ཏེ་གཅིག་པུ་ཁོ་ནར་བརྗོད་པ་ཡིན་ཟེར་ལབ་དུས། ཨོ། ཁོང་ལ་ད་དེའི་སྐབས་སུ་རེད་རེད་ད་དེ་ཏག་ཏག་ང་ཚོ་གྲུབ་ཀྱི་འགྲོ་གོ་ས་འགྲོ་སྟངས་ག་རེ་གི་རེད་ཟེར་ན། རྣམ་དག་སྤྱོད་ཡུལ་ལ་རྣམ་པ་གཉིས་ཡོད་པའི་ནང་ནས་ད་དེའི་འགྲེལ་སྟངས་བྱས་ན། ཨ་ནི་རྣམ་དག་གི་སྤྱོད་ཡུལ་མཐར་ཐུག་པ་དེ་ལ་དེ་ནས་མཚན་ཉིད་གསུམ་གྱི་ནང་ནས་ཡོངས་གྲུབ་གཅིག་པུ་ཁོ་ནར་བརྗོད་པ་ཡིན་ཟེར་ལབ་དུས་ཡོངས་གྲུབ་ཆགས་འགྲོ་གི་འདུག།

ཨ་རེད་བ་མི་སྲིད་པ་བཀག་པ་ཙམ་ལ་བྱེད་ཅིང་ཟེར། དག་མ་དག་པའི་ཆོས་ཅན་ཐམས་ཅད་ལ་ཁྱབ་པའི་ཆོས་ཉིད་དེ་ནི་སྟོང་ཉིད་ཅེས་བསམ་པ་དེ་ཡིན་ན་སྟོང་གཞི་ཆོས་ཅན་དག་པ་དང་མ་དག་པ་ཐམས་ཅད་ཀྱི་རྒྱུད་ལ་ཡོད་པ་ཡིན་ཙང་ཁོའི་དགག་བྱ་དེ་ཤེས་བྱ་ལ་མི་སྲིད་པ་ཙམ་ཞིག་བྱེད་ཀྱི་རེད་ད། ཟེར། ད་ང་ཚོ་གང་ཡོང་རེད་ཟེར་ན་དགག་བྱ་དེ་ཡང་ཤེས་བྱ་ལ་མི་སྲིད་པ་ཁོ་ཡོད་ན་དགག་མི་ནུས་པའི་ཕྱིར་སྟོང་ཉིད་ཀྱི་དགག་བྱ་ཟེར། དེ་ལེགས་པའོ་རེད་བ། ཆོས་ཉིད་སྤྱི་ཙམ་པ་དེ་བཀག་རྒྱ་ཡིན་ནམ་ཧོ་རྫོགས་སུ་བྱས། ད་དེ་ནི་ཆོས་ཅན་རིམ་གྱིས་དྲི་མས་ཇེ་དག་ཏུ་སོང་བ་ན་དེའི་ཆོས་ཉིད་ཀྱང་དྲི་མས་ཇེ་དག་ཏུ་འགྲོ་བས། ཆོས་ཅན་སེམས་དེ་དྲི་མས་ཇེ་དག་ཏུ་ག་ཚོད་དག་གི་ཡོད་པ་ཡིན་ན་ཡང་དེའི་སེམས་ཀྱི་སྟེང་གི་ཆོས་ཉིད་དྲི་མས་ཇེ་དག་ཏུ་འགྲོ་གི་ཡོད་རེད་བ། འགྲོ་གི་ཡོད་པ་ཡིན་ཙང་ཆོས་ཅན་ཁྱད་པར་ཅན་ལ་ནི་ཆོས་ཉིད་ཀྱང། དག་པ་ཕྱོགས་གཅིག་པ་ཙམ་གྱིས་མི་ཆོག་པར་ཆོས་ཅན་ཁྱད་པར་ཅན་རྣམ་གྲོལ་ལམ་ལྟ་བུ། དཔེར་ན་རྣམ་གྲོལ་ལམ་ལྟ་བུའི་སྟེང་གི་ཆོས་ཉིད་དེ་རེད་བ་རང་བཞིན་གྱི་དྲི་མས་དག་པ་ཙམ་གྱིས་འགྲིག་གི་ཡོད་མ་རེད་དཱ། དགག་བྱ་བདེན་གྲུབ་བཀག་པ་ཙམ་གྱིས་འགྲིག་གི་ཡོད་མ་རེད། འོ་ན་ག་རེ་ཡོད་རེད་ཟེར་ན་རང་རང་གི་སྐབས་ཀྱི་གློ་བུར་གྱི་དྲི་མས་ཀྱང་དག་པ་རེ་དགོས་ལ་དེ་ཉིད་ལ་འགོག་བདེན་ཟེར་བ་ཡིན་ནོ། ཆོས་ཅན་ཁྱད་པར་ཅན་གྱི་སྟེང་གི་ཆོས་ཉིད། རང་བཞིན་གྱི་དྲི་མས་དག་པ་ཙམ་དུ་མ་ཟད་གློ་བུར་གྱི་དྲི་མས་དག་པའི་དག་ཆ་དེ་འདྲ་གཅིག་ལ་ད་རང་འགོག་བདེན་ཟེར་རྒྱུ་དང་གཞུང་ཁ་གསལ་པོ་དང། གཞུང་ཁ་གསལ་པོ་རེད། འདི་ངན་པོ་ཡོད་ན་བྱེད་ལུགས་དཔེ་ཡག་པོ་ཡོད་རེད་དཔེར་ན་ང་ཚོ་ག་རེ་ཡོད་རེད་ཟེར་ན་ཡིག་ཆ་སོ་སོའི་བཞེད་པ་མ་མཐུན་པ་ཡོང་གི་རེད་བ། དཔེར་ན་པཎ་ཆེན་ཡིག་ཆ་བྱས་ན་འགོག་བདེན་དོན་དམ་བདེན་པ་ཡིན་ཆོས་ཉིད་མ་ཡིན་ལ། ད་འདིའི་དཀའ་ལས་ག་རེ་ད་དེ་ཁ་གསལ་བ་ཁ་གསལ་པོ་ཞིག་འདུག་ག་འོང་དེ་ད་ཡང་ཕྱོགས་གཅིག་ལ་མཁས་གྲུབ་རིན་པོ་ཆེ་གིས་ཁས་བླངས་པ་དང་འགལ་ཟེར་ཡས་གཅིག་ཡོད་རེད་བ། ག་རེ་བྱས་ནས་ཟེར་ན་འགོག་བདེན། རྣམ་གྲོལ་ལམ་གྱིས་མངོན་སུམ་ཁས་བླངས་པ་དང་འགལ་ཟེར་ཡས་གཅིག་ཡོད་རེད་བ་ནི་ཚེ་འདས་ནས་ཡོད། འགོག་བདེན་མངོན་སུམ་དུ་རྟོགས་པ་ནི་ཁས་བླངས་ཚར་རེད། འགོག་བདེན་མངོན་སུམ་དུ་རྟོགས་པ་དེ་ཁས་ལེན་མཁན་དེ་དོན་སྨྲ་སྡེ་གཉིས་འགྲོ་ས་ཡོད་མ་རེད། ག་རེ་བྱས་ནས་ཟེར་ལབ་ན་དོན་སྨྲ་སྡེ་གཉིས་ཀྱིས་མངོན་སུམ་གྱིས་མངོན་སུམ་དུ་རྟོགས་སོང་ན་དངོས་པོ་ཡིན་དགོས་རེད་ཟེར་ལབ་ཙང་གེ་བ་རུ་བ་འགྲོ་ས་ཡོད་མ་རེད།

རེད་བ། རེད་བ་རང་བཞིན་དག་པ་ཡང་རེད་དགག་བྱ་གཉིས་དག་པའི་ཆ་དག་ཆ་ཡོང་ཆོག་གི་འདུག་བ་ས་ཁོ། དེ་ནང་བཞིན་བྱས་ནས་ཆོས་ཅན་ཁྱད་པར་ཅན་གྱི་སྟེང་གི་ཆོས་ཉིད་དེ། གློ་བུར་གྱི་དྲི་མས་དག་པ་རེད་རང་བཞིན་གྱི་དྲི་མས་དག་པ་རེད་ཟེར་ལ་དེ་དགག་བྱ་གཉིས་དག་པའི་ཆ་ནས་ཡོང་ཆོག་གི་འདུག་བ་ས་ཞུ་སྲིད་པོ་རེད་དེ་ཅི་འགྲོ་བ། དེ་ནས། ད་ང་ཚོ་འདི་ནས་ཨ་ཅེ་འགྲོ་དོན་ནི་རིག་གསར་བ་ད་དང་པོ་དེ་ལ་འགྲོ་ཟིན་དེ་ནས་ད་གལ་ཏེ་དེ་བཞིན་ཉིད་དུ་འདོད་ན་དེ་གདོད་མ་ནས་ཀྱང་འདོད་དགོས་པས་གཞི་དུས་སུ་ངོ་བོ་ཉིད་ཀྱི་སྐུ་ཡོད་པར་འཇོག་རོགས་ཞེ་ན་ད་དོགས་པ་སངས་རྒྱས་དངོས་གནས་དེ་འདྲ་ཡོད་རེད་བ་དེ་བཞིན་ཉིད་ལ་འདོད་པ་ཡིན་ན་དེ་བཞིན་ཉིད་ཡིན་ཟེར་ལབ་དུས་དྲང་ན་གཞི་ལམ་འབྲས་གསུམ་གྱི་གནས་སྐབས་སུ་གཞི་དུས་ལམ་དུས་འབྲས་དུས་ག་དུས་ཡིན་ན་ཡོང་གི་རེད་ཡོད་རེད་བ་ཡོད་བ་ཡིན་ཙང། ཨ་ནི་གཞི་ཡི་གནས་སྐབས་སུ་ཟེར་ན་དེ་ལམ་མ་ཞུགས་ཀྱི་གནས་སྐབས་སུ་འགྲོ་བ། གཞི་དུས་སུ་ཡང་ཁོ་ཡོད་པ་འགྲོ་དགོས་རེད། ཡོད་སོང་བ་ཡིན་ན་གཞི་དུས་ལ་ངོ་བོ་ཉིད་སྐུ་ཡོད་པར་ཐལ་བ་ཡོད་རེད་དཱ། ལབ་སོང་བ་ཡིན་ན་ཉེས་པ་གཅིག་པ་གཅིག་རྐྱང་རེད། ཉེས་པ་དེ་ནི་དེ་བཞིན་ཉིད་མ་ཡིན་པའི་འདུས་མ་བྱས་ལའང་མཚུངས་ཏེ། ཟེར་བ། ཨ་ནི་དེ་བཞིན་ཉིད་གཞི་དུས་ནས་ཀྱང་མི་འདོད་ན་འདུས་མ་བྱས་མ་ཡིན་པར་ཐལ་བ་འདི་ཙམ་དུ་ཟད་པས་སོ། གཞི་དུས་ལ་དཔེ་ང་ཚོ་དེ་རེད་པས། ལམ་ལ་མ་ཞུགས་པའི་གནས་སྐབས་མི་སྐྱེ། ལམ་ལ་ཞུགས་པའི་གནས་སྐབས་སུ་ལམ་དུས། ཨ་ནི་འབྲས་བུ་མངོན་དུ་བྱེད་པའི་གནས་སྐབས་སུ་འབྲས་དུས། གཞི་དུས། ལམ་དུས། འབྲས་དུས། དེ་ལྟའི་ཚུལ་གྱིས་མི་འགྲོ་བའོ། དེ་ནས་སྟོང་གསུམ་དབྱེ། ད་རྩ་བའི་འདི་ཚོའི་སྐབས་ལ་དོགས་དཔྱོད་བྱེད་དོ། ད་ཟིན་པའི་ཡོག་མ་ར་བ་བར་གྱི་སྐབས་སུ་ང་ཚོ་གཙོ་བོ་ག་རེ་ཡོད་རེད་ཟེར་ན། ལེགས་བཤད་གསེར་ཕྲེང་གི་གཞུང་གོང་འོག་མང་པོ་ལ་ཡ་མ་བསམ་བློ་སྐོར་བྱས་ནས་ཧྲག། ལྟ་བཞིན་དུ་དང་ལ་བདེན་བཞིའི་སྐབས་སུ་ཀུན་བཏུས་ཁོངས་སུ་གཏོགས་ནས་འགོག་བདེན་ལ་དེ་བཞིན་ཉིད་ཡིན་པ་དང་མ་ཡིན་པ་གཉིས་སུ་གསུངས་པ། སྐབས་བཞི་པའི་སྐབས་སུ་དེ་ནི་དེ་བཞིན་ཉིད་ཡིན་པ་ཤེས་བྱ་ཆེ་ལ་ཤེས་པས་སྐབས་བཞི་པའི་སྐབས་སུ་ག་བ་ལ་ཡོང་གི་འདུག་ཟེར་ལགས་ན། གཙོ་བོ་གཙོ་བོ་དེ་ལ་ག་བ་ཡོང་གི་འདུག་གཞི་ཤེས་ཀྱི་རྣམ་པ་བཤད་ཡོང་དུས་དང་ལ་དེའི་སྐབས་སུ་ཅི་ཡོང་གི་འདུག་གཞི་ཤེས་ཀྱི་རྣམ་པ་བཤད་ཡོང་དུས་ག་རེ་བཤད་ཀྱི་འདུག་ཟེར་ལགས་ན། དེ་ནས་གཞི་ཤེས་ཀྱི་རྣམ་པ་དེ་ལ་ཉི་ཤུ་རྩ་བདུན་བཤད་ཡོང་དུས་བཟང་ལ་དང་པོ། བདེན་པ་དང་པོ་སོགས་ནས་བཤད་བཤད་བཤད་དུས་ཀྱི་སྐབས་སུ་ད་ཡ་གཅིག་བྱས་འདུག་ད་དེ་ནས་གལ་ཆེ་བ་དེ་ལ་ག་བ་ཡོང་གི་འདུག་ཟེར་ན། འགོག་བདེན། རེད་བ། དེ་རེད་བ་ད་འགོག་བདེན་ཆོས་ཉིད་ཀྱི་སྒོ་ནས་བཤད་པ་ཟེར་ལགས་ཀྱི་འདུག་དེའི་སྐབས་སུ། དེ་ནས་འགོག་བདེན་བཅུ་དྲུག། འགོག་བདེན་བཅུ་དྲུག་བཤད་ཀྱི་འདུག་རེད་བ། འགོག་བདེན་བཅུ་དྲུག་ག་རེ། ཡུལ་དང། ཡུལ་ཅན་དང། ཨ་ནི་ག་རེ་རེད། གང་ཟག་ཨ་ནི་གང་ལས་ངེས་པར་འབྱུང་བ་ཇི་ལྟར་ངེས་པར་འབྱུང་ཚུལ་ཟེར་ནས་དེ་སྲིད་དེ་དུས་ཀྱི་སྒོ་འབྱེད་ནས་དུག་སུ་བྱས་ནས་དུག་གི་དུག་ག་ཨ་རི་དེ་ཚང་མ་སོ་ཡ་བྱེད་ཅེས་ཨེ་གཞན་པ་ཚོ་གོ། ང་ཚོ་འགོག་བདེན་སྟོང་ཉིད་མ་རེད་ཟེར་ལབ་མཁན་ཡིན་པ་ཡིན་ན་དེ་ཚོ་ལ་ག་རེ་ལབ་ཀྱི་འདུག་ཟེར་ན་ཨོ་དེའི་སྐབས་སུ་ཡིག་ཆ་ནི་ཡོད་རེད་རེ་བ་བྱས་ན་ལྟ་ཡོད་རེད་དེ་སྐབས་སུ་དུག་ག་དཔེར་ན།

ཧོང་དུ་ཟེར་ན་སྟོང་ཉིད་བཅུ་དྲུག་བསྒོམས་པ་ལ་བརྟེན་ནས་དེ་ཡི་ལྡོག་ཕྱོགས་བདེན་པར་འཛིན་པའི་བདེན་འཛིན་བཅུ་དྲུག་སྤོང་བའི་ཕྱིར་འགོག་བདེན་བཅུ་དྲུག་ཚོགས་ལས་ཡོང་བ་འོས་རེད་ཟེར་ལབ་ན་ནི་འགྲིག་གི་ཡོད་རེད་མ་གཏོགས་སྟོང་ཉིད་བཅུ་དྲུག་ཟེར་ལབ་པ་ཡིན་ན། ད་ལྟ་སྟོང་ཉིད་བཅུ་དྲུག་བཅུ་ལས་བདེན་པའི་གང་ཟག་ཅིག་ཡོད་མ་རེད་བ། ཡོད་མ་རེད་བ། ཨོང། དེ་ད་དུས་ཙམ་གོ། ད་ང་ཚོ་ཡིག་ཆ་གཅིག་གཅིག་ལ་དེ་འདྲའི་གྱི་འོད་རྟགས་དེའི་སྐབས་སུ་མི་འདྲེ། འདུལ་བ། འོ་དེ་ང་ཚོ་རྣམ་བཤད་ཡིག་ཆ་དེ་ཚོ་བྱས་ན་འགོག་བདེན་ཕན་ཡོན་གྱི་སྒོ་ནས་བཤད་པ་རེད་ཟེར་ན་དེ་དག་ན་ད་ཕན་ཡོན་སྒོ་ནས་ག་འདྲས་བཤད་རེད་ཟེར་ན། སྟོང་པ་ཉིད་དེ་དག་གོམས་པ་ལ་བརྟེན་ནས་ཕན་ཡོན་ཟེར་དུས་འབྲས་བུ་རེད། འབྲས་བུ་ག་རེ་ཡོང་གི་རེད་ཟེར་ན་བདེན་འཛིན་བཅུ་དྲུག་སྤོང་བའི་གི་སྤོང་བ་བཅུ་དྲུག་ལྡོག་ཆ་བྱེད་དགོས་བ་དག་གཞན་དུ་སྤོང་བ་གཅིག་རེད་ཟེར་ཡིན་པས་ཡིན་ན་ལྡོག་པའི་ཆ་ནས་བྱས་པ་ཡིན་ན་ཨ་ནི་བདེན་འཛིན་བཅུ་དྲུག་སྤོང་བའི་གི་ལྡོག་ཆ་བཅུ་དྲུག་ལས་འགལ་བ་དག་དུས་སུ་ལབ་པ་ཡིན་ཟེར་རག་ན་འགྲོ་ད་དུས་སུ་བྱས། དེ་ནས་སྤྱི་བཏང་འདི་ཚོ་ང་ཚོ་ཅིག་མང་པོ་ཚོ་དེ་དེ་ལྟར་ཁོ་ནམ་འཁྱུད་རོགས་བསམ་བསམ་གྱི་ཡོད་རེད་དེ་བསམ་བློ་བསྐོར་ན་ཧ་ཅང་ཁག་པོ་མི་འདུག་ནས་ཧ་ཅང་ཁག་པོ་གནད་འགག་ལྟ་བུ་རེད་དྲན་གྱི་འདུག་བྱས་ནའང་ད་རྣམ་བཤད་ཀྱི་འགོག་བདེན་ལ་ཀུན་རྫོབ་བདེན་པ་ཡིན་པའི་ཁྱད་པར་དེ་གསུང་གི་ཡོད་པ་དེ་གསལ་པོ་རེད་རེད་བ་ད་ག་བ་ག་བ་འདུག་ད་ད་ག་བ་ག་བ་ཡང་དག་མཐའ་ག་དྲུག་གི་གཅིག་འདུག་རེད་བ། འགོག་བདེན་དོན་དམ་བདེན་པ་འདིར་རྒྱ་བོད་ཀྱི་ཤིང་རྟ་ཆེན་པོ་རྣམས་ཀྱིས་བྱས་པ་ལྟར་ན་ཨ་ནེ་སྐབས་འདིར་བསྟན་པའི་དེ་ཡང་དག་མཐའ་དེ་དོན་དམ་བདེན་པ་རེད་དེ་སློབ་དཔོན་འདིས་ནི་དེ་ཁོ་ན་ཉིད་མངོན་དུ་མི་གྱུར་པའི་གཏད་རྒྱའི་ཞེས་པའི་ཚིག་གི་འགྲེལ་པ་ཚིག་གསལ་ལས་གང་ཟག་ལ་བདག་མེད་པའི་མཐའ་ཞེས་པ་ཉིད་ཡང་དག་པའི་མཐར་ངོས་བཟུང་བ་དེ་གཅིག་ཡོང་གི་འདུག་ས་དེ་ནས་ཡང་ཅོ་ཏིར་ག་བ་ཡོང་གི་འདུག་ཟེར་ན་ཨ་ནེ་གདམས་ངག་བཅུ་བཤད་པའི་སྐབས་སུ། མཐོང་ལམ་ལ་གདམས་པ་དང་སྒོམ་ལམ་ལ་གདམས་པ་སོགས་ཏེ་ཡང་དེའི་སྐབས་སུ་ཅི་ཡོང་དགོས་ག་རེ་རེད་ཟེར་ན། འགོག་བདེན་དོན་དམ་བདེན་པ་བཞེད་པའི་ཤིང་རྟ་ཆེན་པོ་དེ་དག་ནང་གཅིག་བྱས་པ་ཡིན་ན། ས་བཅུའི་མཉམ་བཞག་ཡེ་ཤེས་བཅུ་པོ་དེ་ལ་ཆོས་ཉིད་མཐོང་ཚུལ་ལ་མི་འདྲ་བའི་ཁྱད་པར་མེད་ཀྱང་ཆོས་སྐུ་མཐོང་ཚུལ་ལ་མི་འདྲ་བའི་ཁྱད་པར་ཡོད་རེད་ཟེར་ནས་བཤད་ཀྱི་ཡོད་རེད་ཟེར་ལབ་དུས་མི་ཤེས་པ་ཞེ་དྲག་དེ་ནི་ཡོང་གི་འདུག་ལ་བ་འོ་དོ་ཅི་ལ་བསམ་དགོས་ཀྱི་ཡ།

བྱས་ན་དུག་དེ་ལ་རྩི་དེའི་དོན་དག་ལ་བཞག་སྟེ། ཨ་ནེ་དྲི་མ་བཀག་པའི་བཀག་ཆ་ཅིག་ཙམ་པ་འདི་ཀུན་རྫོབ་བདེན་པར་བྱེད། དེ་ནས། དེ་ལྟ་བུའི་དྲི་མ་མེད་པའི་ཕྱིར་དྲི་མ་དག་པའི་ཆོས་ཉིད་དེ་ཡང་འགོག་བདེན་ཡིན་པར་བྱེད་གཉིས་ཀ་འགོག་བདེན་ལ་བཞག་གི་འདུག་ཟེར། ཡོང་གི་འདུག་བ། ཡ། དེ་བྱས་པ་གཅིག་བྱས། དེ་ནས་སྟོང་ཐུན་གྱི་གསུང་ཡ་དེ་ལ་ག་རེ་རེད། འགོག་བདེན་དོན་དམ་བདེན་པར་བྱ་བ།

དཔེར་ན། ད་ལྟ། འོ་འདི་ཡོད་རེད་ག་ས། སེམས་ཙམ་པའི་འགོག་བདེན་སྟོང་ཉིད་དུ་འཇོག་སྟངས་དེ་ལ་དེ་དཔེ་འབྲེལ་བ་ཆེན་པོ་ཡོད་རེད་བ། སེམས་ཙམ་པའི་འགོག་བདེན་སྟོང་ཉིད་དུ་བཞག་པ་ཡིན་ན་འགོག་བདེན་ལ་གང་ཟག་བདག་མེད་ཕྲ་མོ་ཡོད། ད་ནི་ཆོས་ཀྱི་བདག་མེད་ཕྲ་མོ་ཡོད། མེད་ན་སེམས་ཙམ་པའི་ལུགས་ལ་ཐེག་དམན་འཕགས་པ་ལ་སྟོང་ཉིད། ཆོས་ཀྱི་བདག་མེད་རྟོགས་པའི་ཁྱབ་པ་ད་གཏོང་གི་རེད་བ། མ་ཁྱབ་ཟེར་ལབ་དགོས་ད་གོ་ག་རེ་རེད་ཟེར་ན། གཙོ་བོར་གང་ཟག་བདག་མེད་གོམས་སྟོབས་ཀྱིས་ཐོབ་པའི་དོན་འགོག་པ་དེ།

དེ་སྐྱེས་པ་གཅིག་པོ་ཡོད་དེ་ཁུངས་ག་བ་ཡོད་རེད་ཟེར་ན་དཔེར་ན་དྲང་ངེས་ལེགས་བཤད་སྙིང་པོ་དྲང་ངེས་ལེགས་བཤད་སྙིང་པོའི་སྐབས་སུ་མ་གི་ཞི་འཚོ་ཡབ་སྲས་ཀྱི་སྐབས་སུ་སླེབས་ཡོང་དུས་ད་ན་ག་རེ་ཡོད་རེད་ཨ། ཨོའུ་འདི་གང་ཟག་བདག་མེད་ཕྲ་མོ་དེ་དོན་དམ་བདེན་པ་ཞིག་ཡ་ཡ་བྱེད་ཀྱི་ཡོད་རེད་ད། འདུག་བ། ཨེ། ཡོད། ཨོའུ་འདུག་ག། ཨོའུ་འདི་ཏོག་ཙམ་དེ་དོགས་པ་ཞིག་རེད། ག་རེ་རེད་ཟེར་ལབ་དུས་ག་ས།

སྤྲོས་བྲལ་ཟེར་དེ་འདྲའི་ཆ་ཚང་དུ་ཁོང་ཚོ། འོ་དེ་ཡང་གསེར་ཕྲེང་བཏགས་འདོད་ང་ཚོ་གཞུང་གཅིག་དེ་ལ་ཁོ་རང་རང་གི་ཚིག་ཟིན་གྱི་ལྟ་བའི་རྣམ་གཞག་དེ་ལ་བབས་སྟངས་དེ་ལ་ང་ཚོ་དེ་སྐོར་བསྟུན་ནས་ལན་རྒྱག་དགོས་ཡ་དེ་གལ་ཆེན་པོ་ཡོད་རེད། ཡིན་པ་ཡིན་ན་རྗེ་རིན་པོ་ཆེ་ལེགས་བཤད་གསེར་ཕྲེང་གི་ང་ཚོ་བཤད་ཡ་གི་ལྟ་བ་དེ་རྗེ་རིན་པོ་ཆེ་ཁོ་རང་གི་མཐར་ཐུག་ལྟ་བ་དེ་ཆགས་ཀྱི་འདུག་གས་ཟེར་ན། ཆགས་ཀྱི་མི་འདུག། ཨ་བ་ཧ་གོ་སོང་ཟེར་དུས་ང་ཚོ་རྟེན་འབྲེལ་ལྟར་ད་ཆ་ཚང་ཀློག་ཡོད་མ་རེད་བ་སྔོན་མ་གསང་རྣམ་ཕལ་ཆེར་ཀློག་མྱོང་ཡོད་རེད་རེད་བ། རེ་ཞིག་ཕྱི་མ་བཟང་ངོ་གསུང་དགོས་རེད། མཉམ་བཞག་ཡི་གེ་གསང་རྣམ་གྱི་སྐབས་སུ་བསྐྱེལ་ཡོད་རེད། ཨེ་ནས་ད་ལྟ་འདིའི་སྐབས་སུ་རྟེན་འབྲེལ་རྫོགས་མཚམས་དེ་ལ། ཨ་ནི་མགོན་པོ་ཀླུ་སྒྲུབ་ནས་བརྒྱུད་ནས་ཡོང་པའི་གི་རྟེན་འབྲེལ་མཐའ་བཞི་དང་བྲལ་བ་དེ་འདྲ་ཨ་ནི་ཅིག་ཟབ་མོ་ཅིག་བཤད་ཡ་འདུག་དེ་ཚིག་ཙམ་ཐོས་ན་སྐྲག་པ་སྐྱེས་པས་མ་ཤེས་དོགས་གསུངས་སོ་ད་མ་ཤེས་པའི་གནད་ཅིག་འདུག་བ་ད་དེ་ག་རེ་རེད།

རེད་དེ། དེ་ལྟར་ང་རང་ཚོ་དཔེར་ན་སེམས་ཙམ་པའི་ལུགས་ཅིག་ཆ་བཞག་ན། འགོག་བདེན་ཆོས་ཉིད་འགྲོ་གི་ཡོད་པ་ཡིན་ཙང་དེ་ལ་རང་བཞིན་རྣམ་དག་གློ་བུར་རྣམ་དག་ཟེར་ཡ་དེ་ང་ཚོ་གོ་ལྡོག་ཆ་ནས་བཞག་ན་ཡོད་རེད་ཟེར་དཔེར་ན་ང་ཚོ་རྣམ་མཁྱེན་ལ་ཇི་ལྟ་བ་མཁྱེན་པའི་རྣམ་མཁྱེན་དང་ཇི་སྙེད་པ་མཁྱེན་པའི་རྣམ་མཁྱེན་ཟེར་དེ་ལྡོག་ཆ་ནས་གཉིས་བྱས་འདུག་བ་ཡིན་པ་ཡིན་ན་གཉིས་ཀ་གཉིས་ཀ་མཁྱེན་གི་ཡོད་རེད་བ་དེ་ནང་བཞིན་འགོག་བདེན་ཐོག་ཡང་ཡོད་རེད།